ཁོ་ཡི་པའི་སླུ་བ་ཡིན་པ་དེ་དང་སྒྱུ་མ་མཁན་གྱི་འཁྲུལ་བ་ཡིན་པ་སྒྱུ་མ་མཁན་གྱིས་སླུ་བ་བྱས་ནས་བློ་ཚང་མ་དང་ཆེ་ང་འཁྲུལ་བ་ཡིན་པ་ཅིག་མ་གཏོགས་ངོ་མ་བྱེད་ཀྱི་ཡིན་ན་དོན་ལ་ཅི་ཡང་མེད་པ་ཅིག་ཨོ་ཁོ་རང་ངོ་འཕྲོད་པ་བྱུང་བ་རེད། ངོ་འཕྲོད་པ་བྱུང་བྱས་ནས་དེ་ནས་བཟང་དེ་ནས་མི་གང་ག་ལ་ཕན་གྱི་རེད་དེ་ཡིན་གཅིག་མིན་གཅིག་དྲིལ་བསྒྲགས་བྱེད་ཅེས་ནས། ཟབ་མོ་སྟོང་པ་ཉིད་ཀྱི་དོན་ཟེར་མཁན་དེ་དང་པོ་ནི་ང་རང་ཚོ་བདེན་པར་གྲུབ་ཟེར་ན་ད་ལྟ་ག་རེ་མཐོང་ན་ང་ཚོ་བདེན་པ་ཤ་སྟག་རེད་བ། དེ་མི་འདུག་ཟེར་ན་ང་ཚོ་འདུག་ཟེར་ནས་ཨུ་ཚུགས་རྒྱག་གི་རེད་བ་ཨུ་ཚུགས་རྒྱག་ཡ་དེ་ཡང་ཁོ་ཡ་བདེན་པ་ཞིག་རེད་བ། ནམ་ཞིག་གི་ཚེ་ན་བསམ་བྱུང་གི་ག་རེ་ཟེར་གོ། ཐོས་བྱུང་གི་གོ་བ་ཅིག་ཆགས་ཅིག་ནི་ཐོས་བྱུང་གི་ཤེས་རབ་ཅིག་སྐྱེས་ནས་དེའི་རྗེས་སུ་ནི། མཐའ་གཉིས་སུ་འཛིན་པའི་དོགས་པ་ཅིག་སྐྱེས་གྱུར་བ། མཐའ་གཉིས་སུ་འཛིན་པའི་དོགས་པ་ཙམ་ཅིག་སྐྱེས་པ་ཡིས་ནི་ཟབ་མོ་སྟོང་པ་ཉིད་ལ། དེ་བྱས་པ་ཡིས་ནི། སྲིད་པ་ལས་དེ་ནི་རྒྱང་རིང་དུ་གཏོང་ཞིང། སྲིད་པ་ལས་བས་རྒྱང་རིང་པོ་འགྲོ་གི་རེད་བསམ་ནས་སློབ་དཔོན་ཨརྱ་དེ་བ་གིས་གསུངས་པར། དེ་ལ་བསོད་ནམས་ཆུང་ངུ་ཆོས་འདི་ལ་ཐེ་ཚོམ་ཟ་བར་ཡང་མི་འགྱུར། ཐེ་ཚོམ་ཙམ་ཡང་ཟ་མི་འགྱུར། ཐེ་ཚོམ་ཙམ་ཡང་ཟ་ཐུབ་ཀྱི་མ་རེད། གང་ཞིག་ཐེ་ཚོམ་ཟ་བ་ཙམ་སྲིད་པ་ཧྲུལ་པོར་བྱས་པར་འགྱུར།